གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ང་པད་མ་བདེ་ཆེན་ཡིན། ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། ཨ་དེ་རིང་ང་ཚོ་ཨ་མི་རི་ཀའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་བུད་མེད་གསར་འགོད་པ་གཉིས་ཀྱིས་གོ་སྒྲིག་ཞུས་པའི་ཕལ་སྐད་གླེང་མོལ Podcast གི་ལས་རིམ་ནང་ལ་ཡཱ་ཨེ་ནི་གཙོ་བོ་ཉེ་དུས་རྒྱ་ནག་གི་གལ་གནད་ཆེ་བའི་ལོ་རེའི་ཚོགས་ཆེན་གཉིས་ཚོགས་ཡོད་རེད་དེའི་མཇུག་སྒྲིལ་བ་དེ་ཚོའི་སྐོར་ལ་ཡིན། ཨན་དེ་རིང་བརྗོད་གཞི་དེའི་ཐོག་གླེང་མོལ་གནང་ཡ་ལ་ད་ང་ཚོ་དབུས་བོད་མིའི་སྒྲིག་འཛུགས་ཀྱི་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་ཀུན་དགའ་བཀྲ་ཤིས་ལགས་ཡིན། ཀུན་དགའ་བཀྲ་ཤིས་ལགས་ང་ཚོའི་ལས་རིམ་ནང་ཕེབས་པ་བཀྲ་ཤིས་བདེ་ལེགས་དང་ཐུགས་རྗེ་གནང་ཞུ་གི་ཡིན། གོ་སྐབས་གནང་བར་ཐུགས་རྗེ་གནང། ཐུགས་རྗེ་གནང་ད་ཀུན་དགའ་ལགས་གཅིག་ངས་ད་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་རེད། ཡིན་ནའི་ད་རྒྱ་ནག་གི་གནད་དོན་ཐོག་ལ་ཡང་དབྱེ་ཞིབ་པ་དང་ཨ་ནི་ཨ། དེ་ཚོའི་ཐོག་ལ་མཁྱེན་རྒྱ་ཡངས་པོ་ཡོད་པ་དང་ཨ་ནི་ང་རང་ཚོས་ཅིག་ཀུན་དགའ་བཀྲ་ཤིས་གཏམ་བཤད་བྱེད་ནས་ད་དུས་ནས་དུས་སུ་ཨ་ནི་དྲ་ཐོག་ལ་ཡ། སྤེལ་གནང་བྱས་བྱས་ནས་མི་ཚང་མས་དགའ་པོ་དང་ཕན་ཐོགས་ཆེན་པོ་ཞེ་པོ་ཅིག་བྱུང་ཡོད་རེད་བྱས་ཙང། དེ་རིང་ཨ་ནི་ང་ཚོའི་ཕལ་སྐད་གླེང་མོལ་ལ་ཕེབས་པའི་ཐོག་ལ་ཨ་ནི་ཐོག་མར་བཀའ་འདྲི་ཞུ་ཡ་དེ་ད། ངེད་ཅག་གིས་ད་ད་ལྟ་གསར་འགྱུར་གསར་ཤོས་དེ་བྱས་པ་ཡིན་ན་ཨ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཨུ་རུ་སུ་ལ་ཡ་ཉི་མ་གཉིས་རེད་ག། ཕྱིན་བྱས་ནས་ད་ད་ལྟ་ཕྱིར་ལོག་ཕྱིན་པ་ད་ག་རེད་བྱས་ཙང། ད་རེས་ཀྱི་རྒྱ་ནག་གི་སྲིད་འཛིན་གྱིས་ཨུ་རུ་སུ་ནང་གི་ལྟ་སྐོར་དེ་ཡི་ད་དགོས་པ་རྒྱུ་མཚན་དང་དེའི་གནད་འགག་གཙོ་བོ་ག་རེ་ཆགས་ཀྱི་ཡོད་ན་གཅིག་གསུང་རོགས་གནང།
ལགས་སོ་ད་དེ་བར་ལམ་ག་རེ་ཟེར་ན། ད་ཡུག་ཀེ་རན་གྱི་གནས་ཚུལ་དེ་བྱུང་བའི་སྐབས་ལ་ཡང་ད་ད་དེ་ར་ཤི་ཡ་དང་ཕྱིའི་རྒྱལ་ཁབ་ཁག་གི་འབྲེལ་བ་ག་འདྲས་བྱེད་ཀྱི་རེད་ཟེར་ཡ་དེ་ད་ཚང་མས་དོ་སྣང་བྱས་ཡ་རེད་ཤག་རེད་པ། དེ་གཅིག་རེད་ད་དེའི་ནང་ནས་ད་ལྟ་བར་དུ་རྒྱ་ནག་གཞུང་གིས་ཨ་ནི་ག་རེ་རེད་ཟེར་ན་ར་ཤི་ཡ་གི་ཐོག་ལ་ཡང་མངོན་གསལ་དོད་པོས་འདི་མ་བྱས་ནས་ནང་དོན་ལ་ཡང་སྟག་སེང་གི་རྒྱབ་སྐྱོར་བྱེད་མཁན་ཤུགས་ཆེ་ཤོས་དེ་རྒྱ་ནག་ཆགས་བསྡད་ཡོད་རེད། དེ་ཡིན་དུས་ད་རེས་ད་ཉེ་ཆར་ཚོགས་འདུ་གཉིས་འདི་ཚར་ནས་ད་ང་ཚོ་སྤྱི་བཏང་རིག་པའི་གཞུང་ལུགས་ཐོག་ནས་ངོས་འཛིན་ག་རེ་རེད་ཟེར་ན་རྒྱ་ནག་གི་སྐབས་བཅུ་བཞི་པའི་གཞུང་འདི་ད་དངོས་སུ་འགོ་ཚུགས་པ་རེད། ད་འདིའི་གཞུང་འདི་འགོ་ཚུགས་ནས་ད་འདིའི་ཏང་སྲིད་དམར་ཤོག་ཚོགས་པ་སྲིད་གཞུང། ཨ་ནི་དམག་མིའི་སྡེ་ཚན་གསུམ་ཆར་གྱི་འགོ་ཁྲིད་བྱས་བསྡད་པ་ཞི་ཅིན་ཕིང་འདི་གཞུང་གསར་པ་འགོ་ཚུགས་ཚོགས་འདུ་གཉིས་ཚར་ནས་ད་ཕྱི་ལོགས་ལ་འགྲོ་ཡག་གི་དང་པོ་དེ་ཨ་ནི་ཨུ་རུ་སུ་ལ་བཞག་ཡ་དེ་ཨ་ནི་འབྲེལ་བ་དེ་གཉིས་ལ་ཞེ་པོ་གཅིག་གི་གལ་ཆེན་པོ་བརྩི་གི་ཡོད་པ་གཅིག་དང། ཨ་ལྷག་པར་དུ་རྒྱ་ནག་གཞུང་གིས་ཨུ་རུ་སུ་དེ་ད་སྔོན་མ་ནས་ད་གྲོགས་པོ་རྙིང་པ་ཡིན་པའི་འདུ་ཤེས་ཀྱི་ཐོག་ནས་ཕྱིན་པ་རེད་ཟེར་ཡ་རེད། འདི་འདྲས་ཀྱི་མཚོན་དོན་ཡིན་པ་ཞིག་ཡང་ཚང་མས་མངོན་འདོད་དུ་ཤོད་ཀྱི་ཡོད་རེད། སྨོན་བ་ལོས་ཟེར། ད་དེ་རིང་གི་ང་ཚོས་གླེང་མོལ་ཞུ་སའི་བརྗོད་གཞི་ལ་ཡང་མར་བབ་ཀྱི་ཡིན། ད་ངེད་ཅག་ཟླ་བ་འདིའི་ནང་རྒྱ་ནག་གི་སྐབས་བཅུ་བཞི་པའི་རྒྱལ་ཡོངས་སྲིད་གྲོས་ཀྱི་ཚོགས་འདུ་དང་པོ་དང། ཡང་སྐབས་བཅུ་བཞི་པའི་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཐེངས་དང་པོ་བཅས་ཚོགས་འདུ་གཉིས་ཚོགས་ཚར་རྗེས་མཇུག་སྒྲིལ་ཟིན་པ་རེད། ད་ཐོག་མར་དེ་ལ་ཚོགས་འདུ་དེ་གཉིས་ལ་སྐབས་བཅུ་བཞི་པ་དང་ཐེངས་དང་པོ་ཟེར་དགོས་པའི་རྒྱུ་མཚན་དང་དེ་བཞིན་ཚོགས་འདུ་དེ་གཉིས་གལ་འགངས་ཆེ་ཆུང་ག་ཚོད་ཆགས་ཀྱི་ཡོད་ན་དེའི་སྐོར་ལ་ངོ་སྤྲོད་ཅིག་གནང་དང། ལགས་སོ། སྤྱིར་བཏང་ཚོགས་འདུ་གཉིས་ཟེར་ཡ་འདི་ད་འདུག་སེ་བྱས་ཕར་མིང་ལ་བལྟས་དང་ཧ་གོ་རུ་ཚོགས་འདུ་གཉིས་ཟེར་འདི་ག་དུས་ཡིན་ནའི་ཟླ་བ་གསུམ་པའི་བདུན་ཕྲག་དང་པོ་ཡང་ནའི་བདུན་ཕྲག་གཉིས་པ་འདི་ནང་ལ་ཚོགས་ཀྱི་རེད་ལོ་རྟག་པ། ད་ཚོགས་འདུ་གཉིས་ཟེར་འདི་ཚོགས་འདུ་གཅིག་འདི་ག་རེ་རེད་ཟེར་ན་རྒྱལ་ཡོངས་སྲིད་གྲོས་ཀྱི་ཚོགས་འདུ་ཟེར་གྱི་རེད་ཚོགས་འདུ་གཅིག་འདི་ཨ་ནི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཟེར་གྱི་རེད་ད་ད་རེས་འདིའི་ནང་ལ་ཡང་ག་རེ་མིང་ཚོགས་འདུའི་མིང་ཆ་ཚང་འདི་ག་རེ་ཡོད་རེད་ཟེར་ན

ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་ཡ་དེ་ཚུགས་ནས་བྱས་ད་ལྟ་བར་དུ་ད་འདི་འདྲའི་ལྔ་ལྔ་ལྔ་བྱས་པ་ཅིག་བཅུ་བཞི་ཚོགས་ཡོད་ཙང་ད་འདུག་སེ་མར་བལྟས་པ་ཡིན་ན་ཏག་ཏག་ལོ་བདུན་ཅུ་ཐམ་པ་འགྲོ་གི་ཡོད་རེད་འོ་དེ་ཡིན་དུས་ད་སྐབས་བཅུ་བཞི་པ་འདུག་སེ་ཚོགས་ཡོད་དུས་ལོ་རེ་རེ་ལ་ཐེངས་མ་རེ་རེ་ཚོགས་གི་རེད་དེ་ཡིན་དུས་གཞུང་གཅིག་རྫོགས་འགྲོ་བའི་སྐབས་ལ་སྐབས་བཅུ་བཞི་པའི་རྒྱལ་ཡོངས་མི་དམངས་ཀྱི་འཐུས་མི་ཚོགས་ཆེན་ཐེངས་ལྔ་པ་ཟེར་གི་རེད་ད་དེའི་སྐབས་དེ་ལ་གཞུང་དེ་རྫོགས་འགྲོ་གི་རེད་ད་ད་རེས་དེ་བྱས་ཙང་གཞུང་གསར་པ་ཆགས་པ་ཞིག་ལབ་ཡོང་དུས་ཨ་ནི་ལྔ་ལྔ་བྱས་ཟིན་པའི་ཅིག་ཐེངས་བཅུ་བཞི་འདིའི་ཨ་ནི་རྒྱལ་ཡོངས་མི་མང་འཐུས་མི་ཚོགས་ཆེན་ཚོགས་འདུ་ཐེངས་དང་པོ་དང་ཨ་ནི་འདིའི་ཨ་ནི་རྒྱལ་ཡོངས་སྲིད་གྲོས་ཚོགས་འདུ་ཐེངས་དང་པོ་ཡིན་ཞེས་ད་འདི་སྐབས་བཅུ་བཞི་དང་ཐེངས་དང་པོ་ཟེར་གི་ཡོང་ཡ་མིང་འདི་རྒྱུ་མཚན་གཅིག་དེ་རེད། ད་ད་རེས་ཀྱི་ཚོགས་འདུ་འདིའི་ནང་ལ་ཡང་ག་རེ་རེད་ཟེར་ན། སྤྱིར་བཏང་ཚོགས་འདུ་འདི་གཉིས་གཉིས་ཆ་ལོག་ལ་ཡང་ཕྱི་རྒྱལ་ཞིབ་འཇུག་བྱེད་མཁན་གྱི་ལབ་སྲོལ་གཅིག་ལ་ཡང་འགྱིག་གི་ཐམ་ཀ་རེད་ཟེར་བ་ད rubber stamp རེད། ད་འདིའི་ཆབ་སྲིད་ཀྱི་གོ་དོན་དེ་ག་རེ་རེད་ཟེར་ན་འགྱིག་གི་ཐམ་ཀ་རེད་ཟེར་དུས་དེ་ཡིག་ཐོག་ལ་ཡོད་པ་ཙམ་དང། མིང་ཙམ་གྱི་དབང་ཆ་མ་གཏོགས་དོན་དག་ཆེན་པོ་ཐག་གཅོད་བྱེད་ཡག་གི་དབང་ཚད་ཡོད་མ་རེད་ཅེས་བྱས་ད་འདི་སྤྱིར་བཏང་མི་ཚོས་བཤད་ཚུལ་འདི་བཤད་གི་ཡོད་རེད། རེད་དེ་འདྲ་ཞིག་ཡོད་རེད་ལག་པ་རྐྱང་ཡག་མ་གཏོགས་འོས་ཤོག་དངོས་སུ་འོས་ཤོག་བླུག་ཅེས་བྱས་ཐེངས་དེ་བག་ནང་དག་གི་ད་དེ་འཐུས་མི་ཚོས་གང་བསམ་ལྷུག་བཤད་བྱས་བྱེད་ཡག་གི་གོ་སྐབས་ཡོད་མ་རེད། དཔེ་མཚོན་འདྲ་བོ་ཅིག་ཞུས་པ་ཡིན་ན་ད་རེས་ཚོགས་འདུ་དེའི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་ཚོགས་འདུ་ཟེར་དེ་ནང་ལ་ཁྱོན་བསྡོམས་བྱས་ཚོགས་འདུ་མཉམ་ཞུགས་བྱེད་མཁན་དེ་ཨ་ནི་ག་ཚད་ཡོད་རེད་ཟེར་ན་ཉིས་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ཡོད་ལབ་གི་ཡོད་རེད་གཞུང་འབྲེལ་གྱི་གསལ་བསྒྲགས་དེ་ཉིས་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ནང་ལོགས་ལ་ཁོང་ཚོས་མིང་ཐོ་དེ་མར་གསལ་བསྒྲགས་བྱས་པའི་ནང་ལོགས་ལ་ང་ཚོས་ཕར་ཞིབ་འཇུག་གནང་བ་ཡིན་ན་བོད་རིགས་ཡིན་ཚད་ལོགས་ལ་ཁོང་ཚོས་ཤོག་གུའི་ནང་ན་ཡང་བོད་རིགས་རེད་བོད་རིགས་རེད་ཟེར་ལབ་ཡོད་རེད་ད་ཉིས་སྟོང་དགུ་བརྒྱ་ཉིས་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ནང་ནས་བོད་རིགས་རེད་ཟེར་ཤོག་གུའི་ནང་ཡོད་པ་དེ་ག་ཚུར་བཏོན་པ་ཡིན་ན་ད་འདི་ནང་ལ་བོད་རིགས་རེད་ཟེར་ཡག་གི་མི་སུམ་ཅུ་སོ་གསུམ་ཡོད་ཁོ་ཚོ་དེ་ནང་ལ་ད་ཉིས་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་ནང་ནས་སུམ་ཅུ་སོ་གསུམ་དེ་བརྒྱ་ཆ་སྐོར་པ་ཡིན་ན་བརྒྱ་ཆ་གཅིག་དང་ཕྱེད་ཀ་ཟིན་གི་ཡོད་མ་རེད་བྱས་ཙང་དེ་དེ་ཡིན་དུས་གཅིག་ནས་ཚོགས་འདུ་དེ་འགྱིག་གི་ཐམ་ཀ་རེད་ཟེར་ཡག་གཅིག་གཉིས་ནས་ངས་ད་ལྟ་གོང་དུ་ཞུ་ཡག་གི་གང་བསམ་ལྷུག་བཤད་བྱེད་ས་ཡོད་མ་རེད་ད་བོད་ནང་ལ་དཀའ་ངལ་ཞེ་པོ་ཅིག་མི་མང་ཚོས། ད་ལྟའི་བོད་རིགས་ཡིན་ཟེར་ཡ་དེ་གས་མི་མང་ཚོས་བོད་ནང་གི་དཀའ་ངལ་དེ་མི་རེ་བཤད་ས་ཡོད་རེད་བསམ་ན་བཤད་ས་ཀྱང་ཡོད་མ་རེད། དེ་འདྲས་རེད་དེ་ལས་ད་ད་རེས་ཚོགས་འདུ་དེ་གནད་འགག་ཆེན་པོ་ཆགས་འདུག་གནད་འགག་ཆེན་པོ་ཆགས་ཡག་གི་རྒྱུ་མཚན་དེ་ག་རེ་ཟེར་ན་ག་དུས་ཡིན་ན་ལས་ཚོགས་འདུ་ཐེངས་དང་པོ་དེའི་ནང་ལོགས་ལ་ཏང་སྲིད་དམག་གི་གནད་ཡོད་ཀྱི་འགོ་ཁྲིད་དེ་རིགས་གཏན་འཁེལ་བྱས་ཡོད་རེད། འོ་འདི་བྱས་ཙང་ད་རེས་ཀྱི་སྐབས་བཅུ་བཞི་པའི་ཞི་ཅིན་ཕིང་གིས་ད་སྔར་བྱུང་མ་མྱོང་བའི་བྱས་ཨ་ནི་བཅའ་ཁྲིམས་འགྱུར་བ་བཏང་ནས་ལས་ཡུན་གསུམ་པ་གཅིག་ད་ལམ་ལྷོང་ངང་ནས་བསྡད་ཐུབ་པའི་རྗེས་ཀྱི་གཞུང་དང་པོའི་ཚོགས་འདུ་དེ་ཡིན་པ་སོང་ཙང་ཨ་ནི་འདི་ནང་ལ་ཏང་སྲིད་དམག་ད་ཏང་ཟེར་དུས་རྒྱ་ནག་དམར་ཤོག་ཚོགས་པ་བྱས་སྲིད་དེ་རྒྱལ་སྲིད་སྤྱི་ཁྱབ་ཁང་སྲིད་དེ་རྒྱ་ནག་གཞུང་བྱས་དམག་དེ་ཀྲུང་དབྱང་དམག་དོན་ཨུ་ཡོན་ལྷན་ཚོགས་དམག་མིའི་ཚན་པ་དེ་གས་གསུམ་གྱི་འགོ་ཁྲིད་དེ་རྩ་བའི་ནང་དོན་གཏན་འཁེལ་ཡོད་རེད། དེ་ལས་ཡིན་ནའི་ཕྱག་རྒྱ་འདྲ་པོ་ཅིག་གི་ཡ་དེ་ནང་གཏན་འཁེལ་དགོས་ཀྱི་ཡོད་དུས་ཨ་ནི་ཚང་མས་ཚོགས་འདུ་དེ་ནང་ལ་ཡ་ད་མི་གསུམ་དེ་མི་དེ་ཏང་སྲིད་དམག་འགོ་ཁྲིད་དེ་གས་སུ་སླེབས་ཀྱི་རེད་དཔེར་ན་སྲིད་བློན་ལི་ཆང་ཆ་བཞག་པ་ཡིན་ན་ཟླ་ཉིན་སྤྱི་ཟླ་བཅུ་གཅིག་གི་ཏང་གི་དམར་ཤོག་ཚོགས་པའི་ཚོགས་ཆེན་ཐེངས་ཉི་ཤུའི་སྐབས་ནས་ཨ་ནི་འགོ་ཁྲིད་ཚོ་མར་བང་སྒྲིག་ཡོང་སྟངས་བལྟས་པ་ཡིན་ན་ལི་ཆང་སྲིད་བློན་ཡིན་པ་ཤེས་ཀྱི་ཡོད་དེ་ལས་ཡིན་ན་ཡིན་གཅིག་མིན་གཅིག་ཁོང་ཚོའི་འགྲོ་སྟངས་འདྲ་པོ་ཅིག་དང་ཕྱག་རྒྱ་འདྲ་པོ་ཅིག་དོན་དག་ལ་ད་རེས་ཚོགས་འདུའི་ནང་ལ་ཡང་ལི་ཆང་སྲིད་བློན་འོས་བླུགས་ནས་བདམས་པ་ཡིན་ཟེར་འདི་ལབ་ཀྱི་ཡོད་རེད་འོ་དེ་འདྲ་ཡིན་དུས་ཨ་ནི་ད་རེས་ཀྱི་ཚོགས་འདུ་འདི་ག་རེ་ཟེར་ན་ཞི་ཅིན་ཕིང་ལས་ཡུན་གསུམ་པའི་རྗེས་ཀྱི་གཞུང་ཚགས་པའི་ཚོགས་འདུ་ཐེངས་དང་པོ་སོང་ཙང་ཡིན་རྒྱུ་ཨ་ནི་འགྱིག་གི་ཐམ་ཀ་ལྟ་བུའི་ཚོགས་འདུ་རེད་དེ་ལས་ཡིན་ནའི་ད་ལྟའི་རྒྱུ་མཚན་དེ་གི་སྟེང་ནས་ཨ་ནི་ཚོགས་འདུ་འདི་གནད་འགག་ཆེན་པོ་ཆགས་ཡོད་རེད། རྩ་བའི་ད་རྒྱ་མིའི་གི་གཅིག་གི་རྒྱ་ནག་གཞུང་གི་ཚོགས་འདུ་ཚོགས་སྟངས་རབས་དེ་ཚོ་ཨ་ནི་ཕྱི་ལོགས་ལ་ཡ་དམངས་གཙོའི་ལམ་ལུགས་ཐོག་ལ་མ་གཏོགས་མ་ཤེས་མཁན་དེ་ཚོ་ཡིན་པ་ཡིན་ན་ཕྱི་ལ་ལྟ་དུས་གཅིག་གི་དངོས་གནས་དྲང་གནས་མི་མང་གི་འཐུས་མི་ཞེ་པོ་ཅིག་འཛོམས་བྱས་བྱས་ཨ་ནི་འདི་གས་དེ་པའི་དེ་འགོ་ཁྲིད་ཚོ་དངོས་སུ་ཨ་ནི་འདེམས་ཐོན་བྱུང་བ་དེ་འདྲས་གི་བཟོ་ལྟ་ཅིག་མཐོང་གི་ཡོད་རེད་བྱས་ཙང་ད་རྒྱ་ནག་གི་རྒྱལ་ཡོངས་སྲིད་གྲོས་ཚོགས་འདུ་ཤོད་འཆོར་བ་ལ

ད་ང་ཚོ་འདི་པར་གྱི་ཡིན་ན་འདི་འདྲའི་སྤྱི་ལ་གོ་བ་ཞེ་མི་འདུག་པའི་གྲོས་ཚོགས་གོང་འོག་བཟོ་འདྲ་རེད། ཡ་གཅིག་འདི་ཁྲིམས་བཟོ་ལྷན་ཚོགས་ཡིན་ཟེར་རེད་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཟེར་ཁྲིམས་བཟོ་མཁན་ཡིན་ཟེར་གཅིག་ནང་རྒྱ་ནག་ལ་ཡང་ག་རེ་ཟེར་ན་དངོས་སུ་ཁྲིམས་ལུགས་ལག་བསྟར་མེད་དུས་མི་དགེ། འཐུས་མི་འདི་གས་དེ་དག་མིང་ཙམ་མ་གཏོགས་ག་དུས་ཡིན་ན་ལས་མི་དེ་གས་ནང་ལ་ཡང་ཨ་ནི་རྒྱུན་ལས་ཟེར་གཅིག་ཡོད་རེད་མང་ཆེ་དེ་རྒྱུན་ལས་ཐག་བཅད་ཀྱི་ཡོད་རེད། བྱས་ཙང་དེ་ཡིན་དུས་སྲིད་གྲོས་ཀྱི་ནང་ལོགས་ལ་ཡང་ཆབ་སྲིད་ཐོག་གི་གནད་འགག་ཆེན་པོ་ད་དཔེར་ན་ཆ་བཞག་པ་ཡིན་ན་ཚོགས་འདུ་དེའི་ནང་ལ་ག་དུས་ཡིན་ནའི་རྒྱལ་སྲིད་སྤྱི་ཁྱབ་ཁང་གི་ལས་བསྡོམས་སྙན་སྒྲོན་ཟེར་གཅིག་ཡོད་རེད་ང་ཚོའི་འདི་བར་ད་ལྟ་འདི་འདས་པའི་ལོ་ལྔ་དང་འདས་པའི་ལོ་བཅུའི་ནང་ལས་བསྡོམས་བསླེབས་འདུག་ད་དེའི་ཐོག་ལ་ཡང་ཨ་ནི་སྔོན་མ་ལས་ཀ་ག་རེ་བྱས་ཡོད་རེད་ཨ་ནི་ལག་ལེན་འདྲ་པོ་ག་རེ་འཁྱོལ་ཡོད་རེད་ལས་འཆར་ག་རེ་ཡོད་རེད་ཨོ་དེ་གས་འདི་གྲོས་བསྡུར་བྱས་པ་ཡིན་ཞེས་ལབ་ཀྱི་ཡོད་རེད། ད་རྒྱལ་ཡོངས་མི་མང་འཐུས་མི་ཚོགས་ཆེན་འདིའི་ནང་ལ་ས་གནས་ཁག་ལ་ཡོད་པའི་ཨ་ནི་དཀའ་ངལ་འདི་འདི་ན་སྤུངས། ཨ་ནི་ས་གནས་འདི་ལ་ཡང་ལས་དོན་ག་འདྲས་ཅིག་ལག་བསྟར་བྱེད་དགོས་ཀྱི་འདུག་འདི་ན་བཤད་ཨ་ནི་མི་མང་གིས་ཅིག་གྲོས་བསྡུར་རུབ་བྱེད་བྱེད་ཀྱི་ཡོད་ཞེས་རྣམ་པ་རང་འདི་འདི་རེད། བྱས་ཙང་འདི་ཡིན་དུས་ཚོགས་འདུ་འདི་ཉིད་གཉིས་ཆར་ནང་ལོགས་ལ་ཡང། དངོས་སུ་ས་གནས་ཀྱི་སྟབས་བདེ་ན་ད་ལྟ་ཆ་བཞག་ཡིན་ན་ད་ང་ཚོ་ད་རིང་བོད་བྷེ་ལུང་འདི་ཉིད་ཚོགས་ནས་ང་ཚོ་འདི་དེ་གྲོས་བསྡུར་གནང་གི་ཡོད་རེད་མ་ད་དཔེ་ཆ་བཞག་ན་བོད་ནང་ལ་ད་དུང་དཀའ་ངལ་ཆེ་ཤོས་རབ་དེ་ག་རེ་རེད་ཟེར་སྐད་ཆ་དྲིས་པ་ཡིན་ན་མི་ཚང་མས་ཡོངས་གྲགས་གཅིག་ལ་ག་རེ་ཟེར་ན་རང་གི་ཕ་སྐད་ད་རང་མི་རིགས་ཀྱི་སྐད་ཡིག་སྲུང་སྐྱོབ་བྱས་དེ་ཐོག་ལ་དཀའ་ངལ་ཆེན་པོ་ཡོད་རེད་ད་དེ་ཡོངས་གྲགས་རེད་བོད་ནང་བཞུགས་ཡས་རེད་ད་ཡིན་ནའི་དེ་འདྲས་ཅིག་དཀའ་ངལ་འདུག་ཟེར་ད་དེ་གང་འཁྱེར་ས་ཡོད་རེད་ཟེར་ན་འཁྱེར་ས་ཡོད་མ་རེད་བྱས་ཙང་དེ་འདྲས་ཡིན་དུས་ཚོགས་འདུ་འདི་གཉིས་གཉིས་སྦྱོར་ལོག་དེ་ཨེ་འགྱིག་གི་ཐམ་ག་ལྟ་བུ་རེད་ཟེར་ཡག་དོན་དག་དེ་འདི་རེད།
འོ་ལགས་སོ་ཀུན་དགའ་ལགས་ད་ལྟ་གོང་དུ་འདི་གསུངས་སོང། འདི་ལོའི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཟེར་བའི་ཨ་ནི་ཚོགས་འདུ་དེའི་ནང་ལ་ཡང་ད་སྐུ་ཚབ་འཐུས་མི་མང་པོ་ཞེ་ཅིག་གིས་མཉམ་ཞུགས་བྱས་པ་དང་ཨ་ནི་བོད་པའི་སྐུ་ཚབ་སུམ་ཅུ་སོ་གསུམ་རེ་གཅིག་གིས་མཉམ་ཞུགས་བྱས་ཡོད་རེད་གསུངས་སོང། ད་འཐུས་མི་དེ་དག་འདེམས་སྟངས་རེ་གཅིག་ག་འདྲ་བདམས་དགོས་ཡོད་རེད།

ཨེ་ཁྱེད་རང་འཐུས་མི་བྱེད་འོ་རེད་ལབ་དུས་ཨེ་ནི་མ་བྱས་ཡིན་ན་དེ་ཡོད་པ་དེ་ནང་ནས་གཅིག་ཆ་བཞག་པ་ཡིན་ན་སྤྱི་ཚོགས་ཚན་རིག་ཁང་གི་སྤྱི་ཚོགས་ཉམས་ཞིབ་པ་རེད་ཤག་དེ་ད་ལྟ་ཁོ་རང་ག་རེ་ཟེར་ན་འཐུས་མི་བྱེད་འོ་རེད་ལབ་དུས་མ་བྱེད་རང་བྱེད་རེད་གང་ནས་བྱེད་འོ་རེད་ཟེར་ཏེ་མ་བྱས་པ་ཡིན་ན་ཏན་ཝེ་གི་ནང་གི་འགོ་ཁྲིད་ལས་བྱེད་པའི་མདུན་ལམ་ལ་ཡང་སྐྱོན་ཆེན་པོ་བརྒྱབ་ཡོད་རེད་བྱས་ཙང་དེའི་ནང་ལ་ཡང་ག་རེ་ཟེར་ན་ག་དུས་ཡིན་ནི་ལས་དེ་ནང་ལ་རྒྱ་ནག་ལ་འདི་ཞིག་ལབ་འོ་རེད་སྲུང་སྐྱོབ་གཉིས་བྱེད་འོ་རེད་ཟེར་སྲུང་སྐྱོབ་གཉིས་ཟེར་དུས་ག་རེ་ཟེར་ན་ཨེ་ནི། ཞི་ཅིན་ཕིང་དེ་ནི་ཏང་གི་སྲོག་ཤིང་ཡིན་པ་དང། ཏང་ཡོངས་ཀྱི་སྲོག་ཤིང་ཡིན་པ། ད་ཞི་ཅིན་ཕིང་འདི་དམར་ཤོག་ཚོགས་པའི་སྲོག་ཤིང་རེད། དམར་ཤོག་ཚོགས་པ་ཡོངས་རྫོགས་སྲོག་ཤིང་རེད། ཨོ་ད་དེ་སྲུང་སྐྱོབ་བྱེད་འོ་རེད། ད་འདི་འདྲས་ཅིག་གང་ནས་ད་རིག། ད་རང་སྐྱོང་ལྗོངས་ལའི་དེ་ག་རང་རེད། མཚོ་སྔོན་ལའི་དེ་ག་རང་རེད་ག་ནས་དམར་ཤོག་ཚོགས་པའི་དྲུང་ཆེ་དེ་ཨ་ནི་ཁྱེད་རང་འདུག་སེ་འདུག་སེ་རེད་ད་ཞིབ་ཕྲ་ཁོ་རང་སྒེར་ལ་བརྡ་བཏང་གི་ཡོད་ན་ག་འདྲས་བྱུང་ན་འདུག་ཟེར་ཟེར་དུས་ཨ་ནི་དེ་གས་འདུག་ཚོགས་འདུ་ཚོགས་ཨ་ནི་ད་རེས་ང་ཚོ་མི་ཁའི་ཚོགས་འདུ་གཉིས་འགྲོ་ཉེ་དེ་སྐུ་ཚབ་དེ་གས་ཡིན་ད་ལབ་དུས་ཨ་ནི་དེ་གས་གཏན་འཁེལ་གོ་རེད་ད་འདི་འགྲོ་གི་མེད་ཟེར་བྱས་ལབ་ཡིན་ན་ཨ་ནི་འདི་ག་རེ་བྱེད་གོ་རེད་ཟེར་ན་ཆབ་སྲིད་ཀྱི་ཐོག་ནས་རྣམ་འགྱུར་ཡག་པོ་མེད་པ་བྱེད་ཀྱི་ཡོད་རེད། ཨ་ནི། ག་རེད་ཟེར་ན། སྲོག་ཤིང་ལ་ཡང་བརྩི་བཀུར་མ་ཞུས་བྱ་བ་ཡོད་རེད། ཏང་གིས་མ་བཀའ་བཏང་ཞབས་ཞུ་བ་རེད་པ། འོ་འདི་ཡིན་དུས་འཐུས་མི་འདི་གས་འདི་མ་འདོད་བཞིན་དུ་འགྲོ་དགོས་ཀྱི་ཡོད་རེད་མི་གི་ལ་ཡ། བྱས་ཙང་རྡོག་རྡོག་བྱས་ཟེར་བ་ཡིན་ན་ད་འཐུས་མི་འདི་གས་འདི་ད་ང་ཚོས་གསལ་པོ་ཤེས་གི་རེད་ག་རེད་ཟེར་ན། ཕྱིན་པ་ཙམ་མ་གཏོགས་ག་གས་ཡོད་མ་རེད་མར་འགྲོ་དུས་མཉམ་དུ་རེད་ཡར་ལོག་དུས་ཡང་མཉམ་དུ་རེད། བྱས་ཙང་མར་ཕྱིན་པའི་སྐབས་ལ་ཡ་རྡོག་རྡོག་ཟེར་བ་ཡིན་ན་ད་བོད་ཆས་གོན་ཡག། ཟབ་སྤྲོས་སྤྲས་ཡག་ཀོང་པོ་ཡིན་ན་ཀོང་ཆས་སྤྲས་ཡག་ལྷོ་ཁ་ཡིན་ན་ལྷོ་ཁ་སྤྲས་ཡག་ད་གྲངས་ཉུང་མི་རིགས་ཀྱི་འཐུས་མི་ཡོད་ཟེར་ཡག་རྣམ་པ་གཅིག་མ་གཏོགས་དེའི་ནང་ལ་ཡ་དངོས་སུ་གྲོས་བསྡུར་ག་རེ་བྱེད་ཀྱི་རེད་བསམ་འཆར་ག་རེ་བཤད་ཡོད་རེད་དེ་གས་འདི་གང་བསམ་ལྷུག་བཤད་བྱེད་ས་ཡོད་རེད་ཟེར་ན་ཡོད་མ་རེད་བྱས་ཙང་འཐུས་མི་བདམས་སྟངས་འདི་གང་ནས་དམིགས་བཙུགས་བྱས་ཨེ་དམིགས་བཙུགས་བྱས་འདི་དང་ངོས་ལེན་བྱེད་གར་འགྲོ་ཡག་མ་གཏོགས་གཞན་དག་ག་གེ་ཡོད་མ་རེད་ད་འདི་ང་རའི་རྟོག་ཞིབ་ཞིབ་འཇུག་བྱས་པའི་ནང་ལ་ང་རའི་མཐོང་སྟངས་འདི་ཨོ་དེ་འདྲ་ཞིག་མཐོང་གི་ཡོད།

ད་གང་ལྟར་ང་ཚོས་འདོད་ནའི་རེད་མ་འདོད་ནའི་རེད་ད་ལྟ་བོད་ཀྱི་ཕྱི་ནང་སྣོད་བཅུད་ཡོངས་རྫོགས་ལག་ཏུ་ཟིན་ཅིང་དབང་བསྒྱུར་བསྡད་མཁན་འདི་ད་ད་ལྟའི་རྒྱ་ནག་གཞུང་འདི་ཆགས་བསྡད་ཡོད་རེད་པ། དེ་འདྲ་ཡིན་དུས་ད་ནི་རྒྱ་ནག་གཞུང་འདིའི་ནང་གི་ད་གང་ལྟར་དམར་ཤོག་ཚོགས་པ། སྲིད་གཞུང། དམག་དཔུང་ཡོངས་རྫོགས་ཀྱིས

ཨ་ནི། ཁ་སོག་རེད་ད་ཕྱོགས་ཏོག་ཙམ་ཁག་ཁག་རེད་ཟེར་བ་དེ་ནང་ནས་སུ་རེད་ཟེར་ན་ཁྱོར་མོ་གྲགས་པའི་སྲིད་བློན་ལི་ཁེ་ཆང་དང། ཨ་ནི་རྒྱལ་ཡོངས་སྲིད་གྲོས་ཀྱི་ཨ་ནི་ཀྲུའུ་ཞི་གཙོ་འཛིན་ཟེར་བ་ཝང་དབྱང་འདི་གཉིས་གཉིས་འདི་ཨ་ནི་ག་རེད་ཟེར་ན་གུང་གཞོན་སྡེ་ཚོགས་ཟེར་ད་གུང་གཞོན་སྡེ་ཚོགས་ཟེར་གུང་འདི་གུང་ཁྲན་ཏང་ཟེར་རེད་གཞོན་འདི་གཞོན་ནུ་རེད་ད་དམར་པོའི་གཞོན་ནུའི་ཚོགས་པའི section ཡིན་ཟེར་བ་ཅོག་དེ་ད་འདི་གཉིས་གཉིས་སྦྱོར་ལོག་འདི་ཟེར་བ་དེ་ནང་ལའི་བདུན་ནང་ལའི་ཡོད་མ་རེད། ཉི་ཤུ་རྩ་བཞིའི་ནང་ལའི་ཡོད་མ་རེད་ཉིས་བརྒྱ་དེའི་ནང་ལའི་ཡོད་མ་རེད་བྱས་ཙང་དེའི་ཐོག་ནས་མང་ཆེ་གི་ད་ངོས་འཛིན་གཅིག་གྱུར་དེ་ག་རེ་ཡོང་གི་ཡོད་རེད་ཟེར་ན་ད་ཞི་ཅིན་ཕིང་གི་ནམ་རྒྱུན་བསམ་ཚུལ་འདྲ་པོ་གཅིག་བཤད་པ་ཡིན་ན་ཨ་ནི་དེ་ལ་ཡ་ཕར་ཕྱོགས་ནས་བསམ་ཚུལ་མ་འདྲ་བ་བཤད་མཁན་ཆོག་མདོག་དེ་ཡང་ད་གཙང་མ་ཆག་པ་རེད་ཡོད་མ་རེད་དེ་འདྲ་ཡིན་དུས་ཞི་ཅིན་ཕིང་ལ་ཡ་ཏང་ནང་ལོགས་ལ་ཡ་ད་ཆབ་སྲིད་ཀྱི་ད་དགྲ་བོ་དང་ཁ་གཏད་དེ་ཡོད་མ་རེད་ཞིབ་འཇུག་བྱེད་མཁན་གྱིས་ཚིག་འདི་འདི་འདྲའི་བེད་སྤྱོད་གཏང་གི་ཡོད་ད་དཀའ་ངལ་ཁྱོན་ནས་མེད་པ་ཡིན་གྱི་མ་རེད་ད་འདི་འདྲ་ཡིན་དུས་ད་ང་ཚོ་བོད་པ་གཅིག་ཡིན་པའི་ཆ་ནས་གནད་འགག་ཆེ་ཤོས་འདི་ང་རང་སྒེར་གྱི་ལྟ་སྟངས་ལ་ག་རེ་དོ་སྣང་བྱེད་དགོས་ཀྱི་ཡོད་རེད་ཟེར་ན་ད་ཞི་ཅིན་ཕིང་འདི་ནི་ཏང་སྲིད་དམག་གསུམ་གྱི་དབང་ཆ་འདི་སྔར་དང་མ་འདྲ་བའི་ཆེན་པོ་ཡོད་པའི་འགོ་ཁྲིད་ཡིན་པ་གཅིག་དང། ཨ་ནི་འདིའི་ནང་ནས་མི་བདུན་གྱི་ནང་ལོགས་ནས་ང་ཚོས་ད་ནམ་རྒྱུན་བོད་ཀྱི་སྐད་ཆ་བཤད་པ་ཡིན་ན་འདི་བྱེད་པ་རེད། མི་བདུན་ནང་ལ་ཡ་ད་ལས་བགོས་བྱས་ཡོད་རེད། ཁྱེད་རང་ད་དཔེར་ན་དཔལ་འབྱོར་གྱི་གནད་དོན་དེ་སྲིད་བློན་ལས་བྱེད་པ་ཡོད་རེད། རྒྱལ་ཡོངས་སྲིད་གྲོས་དེ་ཡིན་པ་ཡིན་ན་ཝང་ཧུའུ་ཉིང་ཟེར་བྱས་པ་རེད། ད་ཝང་ཧུའུ་ཉིང་འདི་ག་རེད་ཟེར་ན། གནད་འགག་ཆེན་པོ་ཞིག་ཆགས་ཡོད་པའི་རྒྱུ་མཚན་དེ་ག་རེད་ཟེར་ན་ཝང་ཧུའུ་ཉིང་འདི་སྔན་མ་གི་སྲིད་གྲོས་སྲིད་གྲོས་ཀྱི་ཚོགས་གཙོ་སུ་ཡིན་པ་ཡིན་ན་ཡང་འདི་ཅོག་རེད། ཀྲུང་དབྱང་བོད་ཀྱི་འགོ་ཁྲིད་ལས་དོན་ཚོགས་ཆུང་ཟེར་ཞིང་ད་འདི་ག་རེད་ཟེར་ན་རྒྱ་ནག་དམར་ཤོག་ཚོགས་པའི་ཨ་ནི་བོད་ཀྱི་འགོ་ཁྲིད་ལས་དོན་བྱེད་མཁན་ཀྲུང་དབྱང་བོད་ཀྱི་འགོ་ཁྲིད་ལས་དོན་འབྲེལ་མཐུད་ཚོགས་ཆུང་ཟེར་བྱས་མིང་ཆ་ཚང་ལ་ཡ་འོ་འོ་འདིའི་ཚོགས་གཙོ་འདི་སྲིད་གྲོས་ཀྱི་ཚོགས་གཙོ་གསར་པ་སུ་ཆགས་ན་འདིས་འགན་བཞེས་ཡོད། དེ་འདྲ་ཡིན་དུས་ད་ཚོགས་འདུ་གཉིས་ཚར་བ་སོང་ཙང། རྒྱལ་ཡོངས་སྲིད་གྲོས་ཀྱི་ཀྲུའུ་ཞི་གཙོ་འཛིན་དེ་ཝང་ཧུའུ་ཉིང་རེད། ཝང་ཧུའུ་ཉིང་འདི་མི་བདུན་གྱི་ནང་ནས་ཞི་ཅིན་ཕིང་གིས་གསར་པ་གཏན་འཁེལ་བྱས་པའི་མི་བདུན་གྱི་ནང་ནས་མི་ཨང་བཞི་པ་དེ་རེད། འོ་ད་ལྟ་བོད་པའི་སྐོར་གཅིག་ཡར་མི་བདུན་ནང་དུ་ཞུས་ནའི་རེད། མར་མི་བདུན་གྱིས་བོད་པའི་སྐོར་ག་རེ་བཤད་ནའི་རེད་ཡར་ཞུ་མར་ཞུ་བྱེད་མཁན་གྱི་མི་གཙོ་བོ་དེ་སུ་ཆགས་ཀྱི་ཡོད་རེད་ཟེར་ན། ཝང་ཧུའུ་ཉིང་ཆགས་ཀྱི་ཡོད་རེད། ད། ད་ལྟ་ངས་གོང་དུ་ཞུས་པའི་རྒྱུ་མཚན་འདི་ལ་བརྟེན་ནས་ད་འོ་ཝང་ཧུའུ་ཉིང་གིས་གཅིག་ཀྲུང་དབྱང་བོད་ཀྱི་འགོ་ཁྲིད་ལས་དོན་འབྲེལ་མཐུད་ཚོགས་ཆུང་ཚོགས་གཙོ་ཝང་ཧུའུ་ཉིང་གིས་གཅིག་བྱས། གཉིས་པ་དེ་ལ་ཁ་སང་འཐབ་ཕྱོགས་གཅིག་གྱུར་གྱི་བློན་ཆེན་གསར་པ་ཧྲི་ཐའེ་ཧྥང་ཟེར་གྱི་རེད། དེ་གཉིས་བྱས། གསུམ་པ་དེ། རྒྱལ་ཁབ་མི་རིགས་དོན་གཅོད་ཨུ་ཡོན་ལྷན་ཁང་གི་འགན་འཛིན་ཕན་ཡུའེ། འདི་གའི་གསུམ་འདི་ད་ཐད་ཀར་རྒྱ་ནག་ཁོ་རང་ཚོའི་གཅིག་བཤད་པ་ཡིན་ན་གྲངས་ཉུང་མི་རིགས་ལ་ཡང་འབྲེལ་བ་ཆགས་བསྡད་པ་དང་བོད་ཀྱི་གནས་ཚུལ་ལ་འབྲེལ་བ་ཐད་ཀར་འབྲེལ་བ་ཆགས་བསྡད་པའི་འགོ་ཁྲིད་གསུམ་འདི་རེད། འདི་གའི་ནང་ནས་གནད་འགག་ཆེ་ཤོས་འདི་ཝང་ཧུ་ཉིང་རེད། ཨ་ནི་ཧྲི་ཐའེ་ཧྥང་རེད། ད་འདི་ཕན་ཡུའེ་ཟེར་མཁན་འདི་རྒྱལ་ཁབ་མི་རིགས་དོན་གཅོད་ཨུ་ཡོན་ལྷན་ཁང་འོ་ད་ཁོང་ཚོ་གསུམ་གྱིས་ང་ཚོའི་རྒྱལ་སྲིད་ཐུབ་པ་རེད་འདི་ཡིན་ན་མི་འདི་གའི་གསུམ་གྱིས་བོད་སྐོར་ལ་ཡང་ནམ་རྒྱུན་ནས་ག་རེ་བཤད་ཀྱི་ཡོད་རེད། ཨ་ནི་ས་གནས་ཁག་ལ་ཡང་ག་ནས་ཕྱོགས་བསྐྱོད་ཕྱིན་པའི་སྐབས་ལ་གཏམ་བཤད་རིགས་དེ་འདྲ་ག་རེ་ག་རེ་བྱས་འདུག། ད་ལྟ་འདིའི་ནང་ནས་ང་ཚོ་བོད་པ་གཅིག་ཡིན་ན་དོ་སྣང་བྱེད་དགོས་ཡག་དེ་ཞི་ཅིན་ཕིན་འདི་དབང་ཆ་ཆེན་པོ་ཆགས་པ་གཅིག། ཨ་ནི་ཝང་ཧུ་ཉིང་འདི་ཨ་ནི་ཞི་ཅིན་ཕིན་གྱིས་མུ་མཐུད་ཀྱིས་མི་བདུན་ནང་ལ་ཉར་བསྡད་པའི་མི་འདི་ཨ་ནི་བོད་ཀྱི་ལས་དོན་ལ་ཡང་ཐད་ཀར་འབྲེལ་བ་ཆགས་པ་ཨ་ནི་དེ་མིན་པའི་འཐབ་ཕྱོགས་གཅིག་གྱུར་ཁང་དང། ཨ་ནི་ད་ག་ནང་འདྲ་གི་རྒྱལ་ཁབ་མི་རིགས་དོན་གཅོད་ཨུ་ཡོན་ལྷན་ཁང་འགོ་ཁྲིད་གསར་པ་འདི་གའི་ལ་ཡང་ད་དོ་སྣང་བྱེད་དགོས་རེད་ཟེར་ལབ་དུས་ཨ་ནི་འདི་ང་ཚོ་བོད་པ་གཅིག་ཡིན་ན་ཉམས་ཞིབ་གནང་མཁན་དེ་འདྲ་ལ་ཐུགས་སྣང་གནང་བ་ཡིན་ན་འདི་གའི་འདི་ནི་ཞི་ཅིན་ཕིང་གིས་བློས་འཁེལ་བྱས་ཡར་བཅུག་བཞག་པའི་མི་རེད་པ་འོ་ད་འདི་འདྲའི་རབ་བྱེད་ང་རེད་འདི་འདྲའི་རེད་ཅེས་བསམ་ཚུལ་ཡོང་གི་འདུག། འོ་ལགས་སེ་ཐུགས་རྗེ་གནང་ད་བཀའ་འདྲི་ཞུ་ཡས་ཐ་མ་དེ་ཡིན་ཀུན་དགའ་ལགས་ད་ཉུང་མཐར་ལ་ད་འབྱུང་འགྱུར་ལོ་ལྔའི་ནང་ཚུད་ལ་ད་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་སྲིད་བློན་གསར་པ་ལི་ཆང་གཉིས་ཀྱིས་སྣེ་ཁྲིད་པའི་ཨ་ནེ་རྒྱ་ནག་གཞུང་གི་དབང་བསྒྱུར་འོག་ལ་ད་བོད་མི་རིགས་རྣམས་བོད་ནང་གནས་དགོས་ཀྱི་ཡོད་རེད་དེ་འདྲ་སོང་ཙང་ཨ་ནེ་ཀུན་དགའ་ལགས་ཀྱིས་ཚོད་དཔག་གནང་བ་ཡིན་ན་བོད་པའི་གནས་སྟངས་འདི་ག་འདྲ་ཅིག་ཆགས་བཟོ་ཡོད་པར་ངོས་འཛིན་གནང་གི་ཡོད་ན་དེ་ག་རེད་ད་སྤྱིར་བཏང་ག་རེ་རེད་ཟེར་ན་རྒྱ་ནག་གཞུང་གིས་བོད་ལ་འཛིན་པའི་སྲིད་ཇུས་དེ་ག་རེ་རེད་ལབ་པ་ཡིན་ན་ང་ཚོ་འདི་ཚད་འཛིན་ས་དེ་ག་པར་བཞག་དགོས་ཀྱི་ཡོད་རེད་ཟེར་ན་བོད་ཀྱི་ལས་དོན་སྐོར་གྱི་བཞུགས་མོལ་ཚོགས་འདུ་ཐེངས་གསར་ཤོས་དེ་ལ་ཡང་བཞག་དགོས་ཀྱི་ཡོད་རེད། བྱས་ཙང་ཞི་ཅིན་ཕིང་གི་སྐབས་ལ་ཡང་བོད་ཀྱི་ལས་དོན་སྐོར་གྱི་བཞུགས་མོལ་ཚོགས་འདུ་ཐེངས་གཉིས་ཚོགས་ཡོད་རེད་ད latest དེ་གསར་ཤོས་དེ་ཐེངས་བདུན་པ་དེ་རེད་ད་དེ་ཡན་སྤྱི་ཡོངས་ཀྱི་ཞུས་པ་ཡིན་ན་དེའི་ཐོག་ལ་ཡང་ང་ཚོ་ཞལ་གནང་དགོས་ཀྱི་ཡོད་རེད་ད་དེའི་ཐོག་ནས་བལྟས་པ་ཡིན་ན་ད་ལྟ་རྒྱ་ནག་གཞུང་གིས་བོད་ལ་འཛིན་པའི་སྲིད་ཇུས་དེ་ག་རེ་རེད་ཟེར་ན། དཔལ་འབྱོར་ཐོག་ནས་ལྷུག་ལྷུག་བྱས་ཆབ་སྲིད་ཀྱི་ཐོག་ནས་དམ་དྲག་ད་དེ་བོད་ཀྱི་ལས་དོན་སྐོར་གྱི་བཞུགས་མོལ་ཚོགས་འདུ་ཐེངས་བདུན་པའི་ད་གྲུབ་དོན་རྡོག་རྡོག་ར་བ་དེ་དཔལ་འབྱོར་ལྷུག་ལྷུག་བཟོས་ནས་བོད་ནང་ལ་ཡོད་པའི་མི་མང་དེ་ག་དེ་གུང་ཁྲན་ཏང་གིས་ག་རེ་ཉན་པ་ཡིན་ནའི་ག་རེ་ལབ་ཡིན་ནའི་ཁ་ལ་ཉན་ཡག་གི་བཟོ་ཡག་གི་སྲིད་ཇུས་དེ་རེད། དེ་གཅིག་རེད། ད་དེ་ནས་ཚོགས་འདུ་འདི་གའི་ཚང་ནས་ཞི་ཅིན་ཕིང་སྔ་རྗེས་གཏམ་བཤད་མང་པོ་བྱས་འདུག་ད་ལྟ་རྒྱ་ནག་གཞུང་གིས་བོད་ནང་ལ་འཛིན་པའི་སྲིད་བྱུས་དེ་གང་རེད་འདུག་ཟེར་བལྟས་པ་ཡིན་ན་ག་རེ་ཡོད་རེད་ཟེར་ན། ད་ང་ཚོའི་བོད་མི་རིགས་ཀྱི་ངོ་བོ་དེ་ཨ་ནི་བརླག་འགྱུར་ཡག་གི། དེ་སྲིད་བྱུས་དེ་བཟུང་གི་མེད་འགྲོ་བསམ་ས་ཡོད་རེད་དེ་རྒྱུ་མཚན་གཙོ་བོ་དེ་ག་རེད་ཟེར་ན་དེ་ནང་དོན་དག་གཉིས་ཡོད་རེད་དོན་དག་དེ་གཉིས་གཉིས་འབྱོར་ལོག་དེ་ཞི་ཅིན་ཕིང་གིས་གཏམ་བཤད་ཅིག་བྱས། གཏམ་བཤད་འདི་གལ་ཆེན་པོ་རེད་ཟེར་རྒྱལ་ཡོངས་ས་གནས་ཁག་ཚང་མ་ལ་གྲོས་བསྡུར་བྱས་ཡིག་ཆ་བཟོ་གི་ཡོད་རེད། འདི་ག་རེད་ཟེར་ན། ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་ཟེར་གྱི་རེད། ད་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་འདུ་ཤེས་ཟེར་དེ་བརྟན་པོ་བཙུགས་དགོས་རེད་ཟེར་ལབ་པ་རེད། དེའི་དོན་དག་གཙོ་བོ་དེ་ག་རེ་ཟེར་བ་རེད་ཟེར་ན། བོད་རིགས་ཟེར་ཡག་འདི་ཏག་ཏག་གྲངས་ཉུང་མི་རིགས་ལྔ་བཅུ་ང་དྲུག་གི་ཁོངས་རེད། ཨ་ནི་གྲངས་ཉུང་མི་རིགས་ལྔ་བཅུ་ང་དྲུག་དེ་ནི་རྒྱ་གར་སྐད་ལ་ཆ་བཞག་ན་ཤིང་ཏོག་ཨ་ནར་ནང་བཞིན་རེད། གཅིག་གིས་གཅིག་ལ་འབྱར་རེད་བར་ཁ་བྲལ་ཐབས་ཡོད་མ་རེད་ད་བོད་ཀྱི་རིག་གཞུང་ཡིན་ན་ཡང་འདི་ལ་འབྱར་དགོས་རེད་གོམས་གཤིས་ཡིན་ན་ཡང་འདི་ལ་འབྱར་དགོས་རེད་ཟེར་བའི་ལྟ་གྲུབ་འདི་བཙུགས་པ་རེད་ཟེར་བ་ཁོ་ཚོས་གཅིག་གིས། གཉིས་པ་འདི་ག་རེད་ཟེར་ན་ཨ་ནི་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་ལ་བསྒྱུར་དགོས་རེད་ཟེར་བ་ད་བོད་པས་ང་ཚོའི་བོད་བརྒྱུད་བོད་ཀྱི་སངས་རྒྱས་པའི་ཆོས་འདི་རྒྱ་ནག་ཅན་བསྒྱུར་དགོས་རེད་ཟེར་བ་དེའི་དོན་དག་སྙིང་པོ་ག་རེད་ཟེར་ན། བོད་ཀྱི་ཆོས་དེ་ག་རེ་ཡིན་པ་ཡིན་ནའི་གུང་ཁྲན་ཏང་དེ་གཅིག་པུ་འགྲོ་དགོས་ཡ། སྤྱི་ཚོགས་ལ་ཕན་ཐོགས་བྱེད་དགོས་པ་དང་སྤྱི་ཚོགས་ལ་ཕན་ཐོགས་དེ་བྱེད་ཡ་ཡིན་པ་རེད་པ། འོ་དེ་གཉིས་གཉིས་ལ་ཡ་བལྟས་ཡོང་བའི་སྐབས་ལ། ག་རེ་རེད་ཟེར་ན་ད་ད་ནི་གང་དེའི་འོག་དེའི་འོག་དེ་ལ་ཡ་ཁོ་ཚོས་ད་དེ་ནས་མ་ད་འཕྲོས་བསྡད་པའི་སྐད་ཆ་གསུམ་དང་གཅིག། སྲིད་ཇུས་གསར་པ་ཞིག་ག་རེ་ཟེར་ན་འདུ་ཤེས་གསུམ་གྱི་ལྟ་བ་བཙུགས་དགོས་རེད་ཟེར་བ་འདུ་ཤེས་གསུམ་ཟེར་དེ་རྒྱལ་ཁབ་ཀྱི་འདུ་ཤེས་ཨ་ནི་མི་རིགས་ཀྱི་འདུ་ཤེས་ཨ་ནི་ག་རེ་ཟེར་ན་དེ་ཁྲིམས་ལུགས་ཀྱི་འདུ་ཤེས་འདི་འདྲའི་འདུ་ཤེས་བཙུགས་དགོས་རེད་ཟེར་ད་དེ་ཚོ་སྒང་ག་ལོག་ཏུ་ཁོ་ཚོའི་ཆབ་སྲིད་ཀྱི་ཐ་སྙད་རེད་གཙོ་ཆེར་གཅིག་ཏུ་བསྡུས་ཡོང་པ་ཡིན་ན་ཨ་ནི་བོད་རིགས་ཟེར་དེ་རྒྱ་རིགས་ནང་ནས་བརླག་འཇུག་ཡག་གི་ཡིན་ཁོ་ཚོས་ཐབས་ཤེས་ཅིག་གཏོང་གི་ཡོད་པ་དེ་སྲིད་ཇུས་ཀྱི་ཐོག་ནས་དེ་འདྲ་ཞིག་མཐོང་གི་ཡོད་རེད་ད་འདི་ཡིན་དུས་ད་ལྟ་དོན་ལ་བཀའ་གནང་ཡོད་རེད་ད། དེ་འདྲའི་ཞི་ཅིན་ཕིང་སྐུ་དྲིན་དེ་འདྲའི་སླེབས་འདུག་དེ་ཡིན་དུས་ད་མ་འོངས་པའི་ལོ་ལྔ་ལ་ག་འདྲས་བྱེད་ཀྱི་རེད་ཟེར་དེ་ཅི་ད་མ་འོངས་པ་ལ་གོ་རིམ་མེད་ཟེར་ང་ཚོས་ཚོད་དཔག་བྱེད་རྒྱུ་དེ་ཁག་པོ་རེད་དེ་ལས་ད་ད་ལྟ་ག་རེ་ཆགས་བསྡད་ཀྱི་རེད་ཟེར་ང་རང་སྒེར་གྱི་ལྟ་སྟངས་ལ་ཡང་ད་མ་འོངས་པ་བོད་ནང་ལོག་ད་བོད་ནང་ལོག་ལ་ཡང་སྲིད་ཇུས་མུ་མཐུད་ཀྱིས་གདུག་རྩུབ་ཚད་འདས་ཞེས་སེམས་ནས་ཞི་ཅིན་ཕིང་གི་ལག་པར་ཡོད་རེད་ཨེ་སྲིད། འོང་ད་ཡང་ད་སྲིད་བྱུས་དེ་འདྲས་ཀྱིས་གདུག་རྩུབ་སྲིད་བྱུས་དེ་འདྲས་ཀྱིས་ཟིན་པ་ཡིན་ན་འགྲིག་གི་མི་འདུག་ད་བོད་ཀྱི་གནད་དོན་དེ་དཀའ་ངལ་དེ་སེལ་དགོས་བྱུང་བ་ཡིན་ན་ད་རྒྱ་ནག་ཁོ་རང་ཚོའི་སྐད་བཤད་པ་ཡིན་ན་ཨ་འདི་མི་ཡིན་དུ་མ་བཟོས་ན་ཏཱ་ལའི་བླ་མ་དང་བཀའ་མོལ་མ་ཞུས་ན་འགྲིག་གི་མི་འདུག་ཟེར་ཡག་ལ་བསམ་བློ་གཅིག་འཁོར་བ་ཡིན་ན་ཞི་ཅིན་ཕིང་གི་བསམ་བློ་དེ་འཁོར་བ་ཡིན་ན་ལྡི་ལི་ཡག་ད་ད་འདྲ

གསལ་བོ་རེད་ཟེར་མཁན་གྱི་བསམ་བློ་འདི་གོམ་གང་མདུན་སྤོས་བྱས་འགྲོ་ཐུབ་ཀྱི་མ་རེད་ཟེར་ཅིག་སྟབས་བོད་པའི་ཉམས་ཞིབ་གནང་མཁན་མང་ཆེ་གིས་ལྟ་ཚུལ་འདི་འདྲ་ཞིག་ཡོད་རེད་འདི་བལྟས་ཡོང་པ་ཡིན་ན་འདྲ་པོ་ཅིག་ཡང་ཡོད་རེད་ད་གལ་སྲིད་འདི་འདྲས་ཡིན་པ་ཡིན་ན་ད་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོ་ལ་ཡང་ཞི་ཅིན་ཕིང་གིས་སྔར་མེད་པ་བྱས་ཏེ་གཞུང་གསར་པ་ཞིག་འགོ་ཚུགས་པ་རེད། དེ་ཡིན་དུས་ད་ཞི་ཅིན་ཕིང་གིས་མི་བདུན་དེ་ནང་ན་ཚང་མ་སོ་སོའི་མི་རེད། སྔོན་མ་མི་ཉི་ཤུ་རྩ་ལྔ་ཡོད་རེད་ད་ལོ་ཉི་ཤུ་རྩ་བཞི་རེད་ཉི་ཤུ་རྩ་བཞི་དེ་ག་རེ་ཆགས་རེད་ཟེར་ན་ད་གིན་ཉེ་ཚེ་ཡག་གི་ཧུའུ་ཁྲུན་ཧྭ་ཟེར་མཁན་ཅིག་ཡོད་རེད་གུང་གཞོན་སྡེ་ཚོགས་དམར་ཤོག་གཞོན་ནུ་ཚོགས་དེ་མར་ཕུད་རེད་དེ་ཕུད་ནས་ཉི་ཤུ་རྩ་བཞི་ཆགས། འོ་ད་དེ་འདྲས་ཀྱི་གནས་སྟངས་ཅིག་ཡོད་པའི་སྐབས་ལ་ད་ཞི་ཅིན་ཕིང་གི་བསམ་བློའི་ནང་ནས་འོ་ད་ང་ཚོ་བོད་ཀྱི་དཀའ་ངལ་སེལ་དགོས་བྱུང་ན་ཨན་ཏཱ་ལའི་བླ་མ་དང་བཀའ་མོལ་ཞུ་ཡག་བསམ་བློ་ཡོད་པ་ཡིན་ན་མི་བདུན་གྱི་ནང་ནས་འགྲིག་གི་མ་རེད་ཅེས་དགག་བྱ་རྒྱག་མཁན་ཡོད་མ་རེད་ཟེར་བ་ལྟ་ངན། བྱས་ཙང་འདི་འདྲ་ཡིན་དུས་ཞི་ཅིན་ཕིང་གིས་ཨན་བོད་ཡུལ་ཐོག་ལམ་ཁ་ཡག་པོ་ཅིག་ལ་ཕྱིན་པ་ཡིན་ནའི་ཞི་ཅིན་ཕིང་ལག་པར་ཡོད་རེད་ལམ་ཁ་སྡུག་ཅག་ཅིག་ལ་ཕྱིན་པ་ཡིན་ནའི་ཞི་ཅིན་ཕིང་ལག་པར་ཡོད་རེད་སྟབས་ད་ལྟ་བོད་ནང་ལ་སྲིད་ཇུས་འདི་ནི་བོད་མི་རིགས་ཐིམ་འགྲོ་བའི་ཟིང་པོ་ཡིན་དུས་ང་རེད་བལྟས་ཀྱི་འདུག་སྟབས་ང་ཚོའི་ཕྱོགས་ནས་ཀྱང་བསམ་བློ་ཡག་ཤོས་དེ་ག་རེ་ཡོད་རེད་ཟེར་ན། སྐྱབས་མགོན་རིན་པོ་ཆེས་ལམ་སྟོན་གནང་སྟེ་ཨ་ནི་དབུ་མའི་ལམ་གྱི་སྲིད་བྱུས་ཟེར་མཁན་འདི་ང་ཚོ་མི་རིགས་ཀྱི་ངོ་བོ་མ་བརླག་ཡག་དོན་དག་ལ་ཡང་བཏོན་གནང་བའི་སྲིད་བྱུས་ཤིག་རེད་བ། འོ་ད་འདི་གལ་སྲིད་ཁོང་ཚོས་བསམ་བློ་འཁོར་ཐུབ་པ་ཡིན་ན་ད་སྲིད་བྱུས་འདི་ཏག་ཏག་ང་ཚོས་འདི་འདི་ཆགས་ཀྱི་ཡོད་རེད། ད་འདི་ཆགས་ཀྱི་ཡོད་རེད་ཟེར་དུས་ང་ཚོས་བོད་འདི་གཡུག་བཞག་པ་དང་བོད་འདི་བོད་དོར་བ་དེ་འདྲ་མ་རེད། གཙོ་བོ་དེ་ག་རེ་རེད་ཟེར་ན་ལོ་རྒྱུས་ཐོག་ལ་ཡང་བོད་འདི་རང་བཙན་གནས་པ་ཡིན་པ་འདི་གསལ་པོ་བཟོས་པ་དང་ཆབས་ཅིག་ཏུ་ད་ལྟའི་ང་ཚོའི་བསམ་སྟངས་དང་དེ་དེ་བཞིན་ཡིན་ཟེར་གྱི་ཡོད་རེད་ད་འདི་ཞི་ཅིན་ཕིང་གིས་འགོ་ཁྲིད་པའི་ད་ལྟའི་རྒྱ་ནག་གཞུང་གི་བསམ་བློ་ཡག་པོ་བཏང་ཐུབ་ན་མ་འོངས་པ་ལ་ཡང་གནས་སྟངས་འདི་འདི་འདྲའི་ཐོག་ནས་ད་འཕོ་འགྱུར་ཅིག་འགྲོ་གི་ཡོད་དམ་མེད། ང་ཚོ་ཤེས་ཡ་ཡོད་རེད་གལ་ཆེ་ཤོས་ནི་ཞི་ཅིན་ཕིང་གི་ལག་པར་ཐུག་བསྡད་ཡོད་རེད་ད་མ་རེད་བསམ་ཚུལ་དེ་འདྲས་རེད་ཅི་ཡིན། འོ་ལེགས། དུས་ཚོད་རྐྱེན་པས་ད་ག་མཇུག་སྒྲིལ་ཞུ་དགོས་ས་རེད་ཇི་ཙམ་ཀུན་དགའ་ལགས་ཐུགས་རྗེ་གནང་ཞེས་དང་ཨ་ནི་རྣམ་པ་ཚོས་ང་ཚོའི་བྷེ་གྷལ་གླེང་མོལ་གྱི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞེས་ད་ག་མཇུག་སྡོམ་ཞུ་གི་ཡིན།